སྤྱི་ཟླ་གཉིས་པའི་ཚེས་ཉེར་བཞི་གཟའ་སྤེན་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ་བོད་ནང་སྡེ་དགེ་དབོན་སྟོད་ཁུལ་དུ་ཁྱོན་བསྡོམས་མི་གྲངས་གཅིག་སྟོང་ལྷག་འཛིན་བཟུང་བྱས་ཡོད་པའི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ང་ཚོའི་གསར་འགོད་པས་གནས་ཚུལ་བཏང་བ་དང། དེ་ནས་དེ་རིང་གི་དམིགས་བསལ་གསར་འགྱུར་དང་མཐའ་འཇུག་ཏུ་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན་བོད་ཀྱི་ཁམས་སྡེ་དགེ་དབོན་སྟོད་ཁུལ་དུ་ཁྱོན་བསྡོམས་མི་གྲངས་གཅིག་སྟོང་ལྷག་འཛིན་བཟུང་བྱས་ཡོད་པའི་གནས་ཚུལ་ཐོན། དེ་ཡང་ད་རེས་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་ཉིན་ཁམས་སྡེ་དགེ་རྫོང་གི་དབོན་པོ་སྟོད་ཁུལ་དུ་རྒྱ་ནག་གི་དྲག་ཆས་ཉེན་རྟོག་དམག་མིས་དགོན་པའི་དགེ་འདུན་པ་དང་དབོན་སྟོད་གྲོང་ཚོའི་ཡུལ་མི་བསྡོམས་གཅིག་སྟོང་ལྷག་འཛིན་བཟུང་བྱས་ཡོད་པ་བོད་ནས་རང་ཉིད་ཀྱི་བདེ་འཇགས་ཆེད་མིང་འགོད་མ་བྱས་པའི་གནས་ཚུལ་མཁོ་སྤྲོད་པ་ཁག་ཅིག་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གདའ། མི་འབོར་ཉིས་སྟོང་ཙམ་ཡོད་པའི་དབོན་སྟོད་གྲོང་ཚོ་ནས་མི་གཅིག་སྟོང་ལྷག་འཛིན་བཟུང་བྱེད་སྐབས་བོད་མི་དེ་དག་ལ་སོ་སོའི་བཟའ་ཆས་རྩམ་པ་དང་ཉལ་ཆས་འཁྱེར་དགོས་ལུགས་བཙན་བཀའ་བཏང་ཡོད་པ་དང་འདི་ནི་བོད་མི་དེ་དག་འཕྲལ་དུ་གློད་བཀྲོལ་གཏོང་རྒྱུ་མིན་པའི་རྟགས་མཚན་ཞིག་ཡིན་པ་གནས་ཚུལ་མཁོ་སྤྲོད་པ་གཞན་ཞིག་གིས་འགྲེལ་བརྗོད་འོས་གདའ། འཇུ་བཟུང་བྱས་པའི་བོད་མི་སྟོང་ཕྲག་ལྷག་ཙམ་ཡོད་པ་དེ་དག་ཉེན་རྟོག་པའི་ས་ཚིགས། གཅིག་གི་ནང་བཀག་ཉར་བྱེད་སའི་ཆ་རྐྱེན་མེད་པ་ལ་བརྟེན་ནས་ས་གནས་གང་ས་ལ་ཁ་བཀྲམ་ནས་བཞག་ཡོད་པ་འགྲེལ་བརྗོད་གནང་གདའ། དེ་བཞིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་གནས་ཚུལ་ཤེས་རྟོགས་བྱུང་བ་ལ་གཞིགས་ན་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་ཉིན་དབོན་སྟོད་ཁུལ་རྒྱ་ནག་གཞུང་ཕྱོགས་ནས་བོད་མི་དེ་དག་འཇུ་བཟུང་བྱེད་རྒྱུ་ལ་དམིགས་བསལ་སྦྱོང་བརྡར་བྱས་པའི་དྲག་ཆས་ཉེན་རྟོག་པ་ཆེད་རྫོང་བྱས་ཡོད་པ་དང་ཁོང་ཚོས་དགེ་འདུན་པ་དང་གྲོང་ཚོའི་ཡུལ་མི་མང་པོ་ལ་ཉེས་རྡུང་དྲག་པོ་བཏང་སྟེ་རྨས་སྐྱོན་ཚབས་ཆེ་ཕོག་པ་ཚོ་ལ་སྡེ་དགེ་རྫོང་གི་སྨན་ཁང་དུ་སྨན་བཅོས་ཆེད་བཏང་ཡོད་པ་རེད་གདའ། ཡང་ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་གྲོང་ཚོ་འདི་ནས་ཡིན་པའི་ས་གནས་གཞན་དུ་ལས་ཀ་ཙག་ཙིག་བྱེད་པར་འགྲོ་བསྐྱོད་བྱེད་མི་མི་མང་པོ་ཞིག་རང་ཡུལ་དུ་ཕྱིར་ལོག་བྱས་ནས་བཀག་ཉར་ཁང་དུ་བསྐྱོད་དེ་བོད་མི་དེ་དག་གློད་བཀྲོལ་དགོས་ལུགས་ངོ་རྒོལ་བྱས་པ་ལ་བརྟེན་ནས་ཁོང་ཚོ་ཡང་འཛིན་བཟུང་བྱས་ཡོད་པ་ས་གནས་ནས་གནས་ཚུལ་མཁོ་སྤྲོད་པས་འགྲེལ་བརྗོད་གནང་བྱུང། ཡང་གནས་ཚུལ་ཤེས་རྟོགས་བྱུང་བ་ལ་གཞིགས་ན་གཟུགས་གཞིའི་གནས་སྟངས་ཡག་པོ་མེད་པའི་དགེ་འདུན་པ་ཁ་ཤས་ཤིག་དགོན་པ་ལ་ཕྱིར་ལོག་བཏང་ཡོད་པ་རེད་གདའ་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་དབོན་པོ་སྟོད་ཁུལ་གྱི་དྲ་ལམ་དང་ཁ་པར་བརྡ་རྟགས་ཚང་མ་བཀག་སྟེ་ཕྱི་ཕྱོགས་ལ་འབྲེལ་བ་བྱེད་མི་ཐུབ་པ་བཟོས་ཡོད་པ་དང། ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་ཁ་པར་གཏོང་ཐུབ་བཞིན་ཡོད་ནའང་དྲ་ལམ་མུ་མཐུད་བཀག་སྟེ་སྐད་འཕྲིན་སོགས་སྤྱི་ཚོགས་དྲ་འབྲེལ་སོགས་བེད་སྤྱོད་ཐུབ་བཞིན་མེད་པར་འགྲེལ་བརྗོད་གནང་སོང། སྤྱི་ཟླ་གཉིས་པའི་ཚེས་ཉིས་རྩ་བཞི་སྟེ་གཟའ་སྤེན་པ་ནི་བོད་ཟླ་དང་པོའི་ཚེས་བཅོ་ལྔ་འཁེལ་བཞིན་ཡོད་པ་དང་བོད་ཀྱི་ལོ་གསར་སྲུང་བརྩི་དུས་ཚིགས་གལ་ཆེ་ཞིག་དང་ཆོ་འཕྲུལ་དུས་ཆེན་གྱི་ཉིན་མོ་ཡིན་པ་རེད་གདའ། གནས་ཚུལ་མཁོ་སྤྲོད་པ་ཞིག་གིས་སྔར་རྒྱུན་ཡིན་ན་དབོན་སྟོད་དགོན་པའི་སྲོལ་རྒྱུན་གྱི་ཆོས་ཕྱོགས་ཀྱི་མཛད་སྒོ་ཁག་སྤེལ་བ་དང། མང་ཚོགས།

སུམ་བརྒྱ་ཙམ། སྡེ་དགེ་རྫོང་ལས་ཁུངས་མདུན་དུ་འདུ་འཛོམས་ཀྱིས་ཞུ་འབོད་དང་ངོ་རྒོལ་བྱས་ཡོད་པ་རེད་གདའ། བཙན་ཤེད་ཀྱིས་གནས་སྤོ་བྱེད་དགོས་པ་ཆགས་རྒྱུའི་གྲོང་ཚོ་གཉིས་ནི་དབོན་སྟོད་གྲོང་ཚོ་དང་གཤིས་པ་གྲོང་ཚོ་གཉིས་ཡིན་པ་དང་དགོན་པ་དྲུག་ནི་དབོན་སྟོད་དང་ཡན་ན་མཁར་མདོ། རབ་བརྟན་དགོན་གསར་བཀྲ་ཤིས་དགོན་པ་བཅས་ཡིན་པ་རེད་གདའ། དབོན་སྟོད་དང་ཡེ་ན་མཁར་མདོ་གསུམ་ནི་སྡེ་དགེ་ཁོངས་དང་རབ་བརྟན་དང་དགོན་གསར་བཀྲ་ཤིས་བཅས་ནི་འབྲི་ཆུའི་ཤར་རྒྱུད་བོད་རང་སྐྱོང་ལྗོངས་ཟེར་བའི་འཇོ་མདའ་རྫོང་གི་ཁོངས་སུ་ཚུད་ཡོད་པ་རེད་གདའ། དབོན་སྟོད་དགོན་དང་ཡེ་ན་དགོན་ཁྱོན་དགེ་འདུན་པ་ཞལ་གྲངས་བདུན་བརྒྱ་སྐོར་ཡོད་པ་དང་དབོན་སྟོད་གྲོང་ཚོའི་ཡུལ་མི་དང་དགེ་འདུན་པའི་གྲངས་འབོར་ནི་ཉིས་སྟོང་ཙམ་ཡིན་པ་རེད་གདའ། དབོན་སྟོད་ཁུལ་དུ་རྒྱག་རྒྱུའི་ཆུ་མཛོད་གློག་འདོན་ཁང་འདི་ནི་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོ་ལ་གཏན་འབེབས་བྱས་པའི་རྒྱ་ནག་རྒྱལ་ཡོངས་ཀྱི་ལོ་ལྔ་ཚན་བཅུ་བཞི་པའི་འཆར་གཞིའི་རྣམ་གྲངས་ཤིག་ཡིན་པ་རེད་གདའ། འཆར་གཞི་དེའི་ནང་གློག་ཤུགས་མེ་ག་ཝཊ་ཆིག་འབུམ་སུམ་ཁྲི་དགུ་སྟོང་ཉི་ཤུ་མཁོ་འདོན་ཐུབ་པའི་འབྲི་ཆུའི་ཁུལ་གྱི་ཆུ་མཛོད་གློག་ཁང་གྲངས་བཅུ་གསུམ་རྒྱག་རྒྱུ་ཡིན་པ་གསལ་གདའ། ས་གནས་ཀྱི་དགེ་འདུན་པ་དང་ཡུལ་མི་ཚོས་གཞུང་ཕྱོགས་ལ་གློག་འདོན་ཁང་གསར་རྒྱག་གི་ལས་གཞི་མཚམས་འཇོག་ཡོང་རྒྱུ་དང་ཁོང་ཚོ་གནས་སྤོ་མི་དགོས་པའི་ཞུ་གཏུག་བྱེད་རྩིས་ལ་ཉན་འཇོག་མ་བྱས་པའི་ཁ་ལ་ད་བར་མི་གྲངས་ཆིག་སྟོང་ལྷག་འཇུ་བཟུང་བཀག་ཉར་འོག་བཞག་ཡོད་པ་རེད་གདའ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་ཡོད་པའི་རྒྱ་ནག་གཞུང་ཚབ་ཁང་ལ་སྤྱི་ཟླ་གཉིས་པའི་ཚེས་ཉིས་རྩ་གཉིས་ཉིན་གནད་དོན་དེའི་སྐོར་དྲི་རྩད་བྱས་ཀྱང་གཞུང་ཚབ་ཁང་གི་མགྲིན་ཚབ་པ་ལིའུ་པེང་ཡུས་ཁོ་པས་གནས་ཚུལ་དེའི་སྐོར་ཤེས་རྟོགས་མེད་པ་བཅས་གློག་འཕྲིན་གྱི་བརྒྱུད་ནས་ལན་འདེབས་བྱས་གདའ། ད་རུང་ལན་འདེབས་དེའི་ནང། རྒྱ་ནག་གི་ཁྲིམས་ལུགས་གཞིར་བཟུང་རྒྱ་ནག་མི་སེར་ཀྱི་ཁྲིམས་མཐུན་ཐོབ་ཐང་དང་ཁེ་ཕན་སྲུང་སྐྱོབ་བྱེད་བཞིན་ཡོད་ཅེས་འགྲེལ་བརྗོད་བྱས་གདའ། སྡེ་དགེ་ས་ཁུལ་དེའི་མི་དམངས་ཚོ་ལ་གདུང་སེམས་མཉམ་བསྐྱེད་མཚོན་བྱེད་དང་རྒྱ་ནག་གཞུང་གིས་ཉེས་མེད་འཛིན་བཟུང་བྱས་པའི་བོད་མི་དེ་དག་འཕྲལ་དུ་གློད་གྲོལ་གཏོང་དགོས་པ་མ་ཟད་སྐམ་ཐོག་ཆུ་ཤུགས་གློག་འདོན་ཁང་གསར་རྒྱག་གི་ལས་གཞི་མཚམས་འཇོག་དགོས་པའི་དགོས་འདུན་བཏོན་ཆེད་བཞུགས་སྒར་རྡ་རམ་ས་ལར་གཙོས་པའི་ཨ་རིའི་གྲོང་ཁྱེར་ནེའུ་ཡོག་དང།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཡང་ཟླ་འདི་ཚེས་ཉིས་རྩ་གསུམ་ནས་ཉིས་རྩ་ལྔ་བར་ཡུ་རོབ་སྦེལ་ཇམ་གྱི་རྒྱལ་ས་སྦྲུ་སིལ་ནང་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་ཚོགས་བཞིན་ཡིན་པ་རེད་གདའ། སྤྱི་ཟླ་གཉིས་པའི་ཚེས་ཉིས་རྩ་གསུམ་ཉིན་ཚོགས་འདུ་དབུ་འཛུགས་ཀྱི་གསུང་བཤད་སྐབས་ཡུ་རོབ་གྲོས་ཚོགས་ཀྱི་བོད་དོན་ཁེ་ཕན་ཚོགས་པའི་ཚོགས་གཙོ་མི་ཀོ་ལཱས་པེག་སཱ་ལགས་ནས་དགའ་བསུའི་གསུང་བཤད་དང ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་ཚོགས་འདུ་ལ་བསྩལ་བའི་གསུང་འཕྲིན་དེ་བཞིན་ཡོ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ Doctor Hans Gert Pöttering ལགས་དང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསུང་བཤད་གནང་བ་སོགས་དང། དེ་ནས་ཉིན་གུང་ཚོགས་འདུའི་སྐབས་འབྲེལ་ཡོད་ཆེད་མཁས་པ་རྣམ་པས་བོད་ནང་གི་ད་ལྟའི་གནས་སྟངས་སྐོར་ངོ་སྤྲོད་གནང་གདའ། དེ་བཞིན་ཚོགས་འདུའི་སྐབས་རིམ་པས་བོད་ཀྱི་སྐྱེ་ཁམས་ཁོར་ཡུག་འགྱུར་བ་དང་གཏོར་བརླག་བོད་དོན་ཆབ་སྲིད་ཀྱི་དྲིལ་བསྒྲགས་དང་རྒྱབ་སྐྱོར་རྒྱ་ཆེའི་སྟེང། རྒྱ་ནག་དམར་ཤོག་གཞུང་ལ་ཁ་གཏད་ཀྱི་མདུན་ལྗོངས་དང་བགྲོ་གླེང་སོགས་ཀྱི་ཐད་ལ་འབྲེལ་ཡོད་མི་སྣས་གསུང་བཤད་དང་བགྲོ་གླེང་གནང་དང་གནང་རྒྱུ་ཡིན་པ་རེད། དེ་མིན་ཚོགས་འདུའི་ཉིན་མཐའ་མ་སྟེ་སྤྱི་ཚེས་ཉིས་རྩ་ལྔ་ཉིན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་མཇུག་སྐྱོང་གསུང་བཤད་ཀྱི་རིམ་པས་འགྲོ་མུས་ཡིན་པ་རེད། ཐེངས་འདིའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་གོ་སྒྲིག་གནང་མི། ཡོ་རོབ་གྲོས་ཚོགས་ཀྱི་བོད་དོན་ཁེ་ཕན་ཚོགས་པ་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་སྦེལ་ཇམ་ཡན་ལག་ཁང་དང། མཐུན་རྐྱེན་སྦྱོར་མི་ནི་སྦེལ་ཇམ་བོད་ཀྱི་སྐུ་ཚབ་དོན་གཅོད་ཁང་དང་བོད་མིའི་སྒྲིག་འཛུགས་ཀྱི་ཕྱི་འབྲེལ་ལས་ཁུངས། ལོན་ཌོན་བོད་ཀྱི་དགེ་རྩ་བཅས་ཡིན་པ་རེད་ད། རྣམ་པ་ཚོས་ད་ལྟ་གསན་བཞིན་ལེ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད་དེ་ནས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་རྒྱལ་སྤྱི་རང་བཞིན་གྱི་བོད་དོན་རྒྱབ་སྐྱོར་གནང་བ་དེ་ནི་བོད་མི་ཚོའི་བློ་སྟོབས་འབྱུང་ཁུངས་ཡིན་པ་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པའི་ཐོག་བཀའ་བསྩལ་བའི་སྐོར་བཞུགས་སྒར་ནས་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་བར་གསན་རོགས། ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་ཉིན་ཡུ་རོབ་བྷེལ་ཇམ་རྒྱལ་ཁབ་ཀྱི་རྒྱལ་ས Brussels དུ་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་བཞིན་དངོས་སུ་འགོ་འཛུགས་གནང་སྟེ། ཚོགས་ཆེན་དབུ་འབྱེད་མཛད་སྒོའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཚོགས་ཆེན་ཐེངས་དགུ་པ་དང་འབྲེལ་བའི་གསུང་འཕྲིན་སྒྲོགས་སྦྱང་གནང་བའི་ནང། I send my warmest greetings and བཀྲ་ཤིས་བདེ་ལེགས་གཞི་རྒྱ་ཆེ་བའི་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་བོད་དོན་ལ་རྒྱབ་སྐྱོར་གནང་བ་དེས་བོད་དོན་འཐབ་རྩོད་དེ་ཡང་གསོན་ཤུགས་རྒྱུན་འཁྱོངས་བྱེད་པར་ཕན་ཐོགས་ཡོད་པ་དང། བོད་མི་ཚོར་མཚོན་ན་བློ་སྟོབས་ཀྱི་འབྱུང་ཁུངས་ཤིག་ཀྱང་ཡིན་པ་མ་ཟད། བོད་དོན་རྒྱབ་སྐྱོར་བྱེད་པ་དེས་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་དང་ངོ་བོ་རྒྱུན་འཛིན་སླད་ཞབས་འདེགས་བསྒྲུབས་པ་ཡང་མཚོན་འདུག་དེར་བརྟེན་ངོས་ཀྱིས་བོད་དོན་རྒྱབ་སྐྱོར་བ་ཡོངས་ལ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ངོས་ཀྱིས་རྒྱུན་དུ་ཁྱོད་ཚོས་བོད་དོན་རྒྱབ་སྐྱོར་གནང་བ་དེ་ནི་དྲང་བདེན་ལ་རྒྱབ་སྐྱོར་གནང་བ་ཞིག་ཡིན་པ་ཤེས་ཀྱི་ཡོད། འོན་ཀྱང་བོད་ཀྱི་གནད་དོན་ནི་དྲང་བདེན་དང་འགྲོ་བ་མིའི་ཐོབ་ཐང་ཙམ་མིན་པར་འགྲོ་བ་མི་སྤྱིའི་བདེ་རྩར་ཕན་ཐོགས་ཡོད་པའི་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་སྲུང་སྐྱོབ་དང་འབྲེལ་བ་ཆེན་པོ་ཆགས་ཡོད་ལ། ཁོར་ཡུག་ཐོག་ནས་བཤད་ན་བོད་མཐོ་སྒང་ནི་འཛམ་གླིང་གི་མི་གྲངས་ཐེར་འབུམ་གཉིས་ལྷག་གི་འཐུང་ཆུ་ཡི་འབྱུང་ཁུངས་ཀྱང་ཡིན་ཞེས་བཀའ་སློབ་ལམ་སྟོན་ཕེབས་འདུག་ཐེངས་འདིའི་ཚོགས་ཆེན་ཐོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་རྣམ་གཉིས་གཙོས་པའི་འཛམ་གླིང་གི་རྒྱལ་ཁབ་བཞི་བཅུ་ཞེ་གཉིས་ནས་ཚོགས་བཅར་བ་བརྒྱ་དང་བརྒྱད་ཅུ་ལྷག་མཉམ་ཞུགས་གནང་འདུག་ཅིང་སྐབས་དེར་སྲིད་སྐྱོང་མཆོག་གིས་གཏམ་བཤད་གནང་བའི་ནང།
The middle way, a new strategy to focus on the historical status of Tibet as an independent state.
བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་བོད་དེ་ལོ་རྒྱུས་ཐོག་ནས་རང་བཙན་རྒྱལ་ཁབ་ཞིག་ཡིན་པ་ལོ་རྒྱུས་ཀྱི་བདེན་དཔང་ཁུངས་སྐྱེལ་བྱས་ནས་དབུ་མའི་ལམ་གྱི་སྲིད་བྱུས་ཐོག་ཤར་བསྐྱོད་བྱེད་མུས་ཡིན། གལ་ཏེ་ལོ་རྒྱུས་ཐོག་ནས་བོད་རང་བཙན་རྒྱལ་ཁབ་ཡིན་པ་ངོས་འཛིན་མ་ཐུབ་པ་ཡིན་ན་དབུ་མའི་ལམ་གྱི་སྲིད་བྱུས་ལག་བསྟར་བྱེད་པའི་རྐྱེན་ཅི་ཡང་མེད་ཅེས་དང། རྒྱལ་ཁབ་སུ་ཞིག་གིས་བོད་དེ་རྒྱ་ནག་གི་ཆ་ཤས་རེད་གསུང་བ་ཡིན་ན་ང་ཚོས་བོད་ནི་གཞན་གྱིས་དབང་བསྒྱུར་བྱས་པའི་རྒྱལ་ཁབ་ཅིག་ཡིན་ཞེས་བརྗོད་རྒྱུ་ཡིན་ལ། ངེད་ཀྱིས་ད་བར་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམ་པ་ཐུག་འཕྲད་བྱས་པའི་སྐབས་གལ་ཏེ་ཁྱེད་རང་ཚོས་མུ་མཐུད་བོད་དེ་རྒྱ་ནག་གི་ཆ་ཤས་རེད་ཅེས་བརྗོད་པ་ཡིན་ན་འདི་ནི་རྒྱལ་སྤྱིའི་ཁྲིམས་ལུགས་དང་འགལ་བ་རེད་ཅེས་ནན་ཏན་བྱས་ནས་འགྲེལ་བརྗོད་བྱེད་ཀྱི་ཡོད་ཅེས་གསུངས་སོང། ཡུ་རོབ་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་དང་ཡུ་རོབ་གྲོས་ཚོགས་ཀྱི་འཐུས་མི་བོད་དོན་རྒྱབ་སྐྱོར་བ་སྐུ་ཞབས Mikuláš Peksa ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། ད་རེས་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེའི་བརྒྱུད་ནས་ང་ཚོས་གཙོ་བོ་ལོ་རྒྱུས་ཐོག་ནས་བོད་རང་བཙན་རྒྱལ་ཁབ་ཡིན་པ་དང་རྒྱ་ནག་གི་ཆ་ཤས་མིན་པ་གསལ་སྟོན་བྱ་རྒྱུ་ཙམ་མ་ཟད་བོད་ནི་ཐུན་མོང་མ་ཡིན་པའི་རིག་གཞུང་གིས་ཕྱུག་པའི་རང་བཙན་རྒྱལ་ཁབ་ཅིག་ཡིན་པ་ངོས་འཛིན་བྱེད་དགོས་པའི་དགོས་འདུན་འདོན་རྒྱུ་ཡིན། བོད་དོན་གླེང་བའི་སྐབས་ཡུ་རོབ་རྒྱལ་ཁབ་ཚོས་མཉམ་རུབ་ཀྱིས་ལས་དོན་སྤེལ་རྒྱུ་ནི་ཧ་ཅང་གི་གནད་འགག་ཆེ་ཞིང་རྒྱུ་མཚན་ནི་ཡུ་རོབ་རྒྱལ་ཁབ་ཚོ་ནི་རྒྱ་ནག་ལྟར་དབང་ཆ་གཅིག་སྡུད་ཀྱི་ལམ་ལུགས་མིན་པར་ཡུལ་ལུང་སོ་སོར་རང་ཐག་རང་གཅོད་ཀྱི་ཐོབ་ཐང་ཆ་ཚང་ལྡན་ཡོད། ད་དུང་ཚོགས་ཆེན་དེའི་ཐོག་ཡུ་རོབ་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ངོས་ནས ྋགོང་ས་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གི་སྐུའི་ཡང་སྲིད་ཀྱི་ཐོག་རྒྱ་ནག་གཞུང་གིས་ཐེ་ཇུས་བྱེད་དབང་མེད་པའི་སྐོར་གསལ་སྟོན་བྱ་རྒྱུ་དང། རྒྱ་ནག་གཞུང་གིས་བོད་ནང་བཙུགས་པའི་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭའི་སྐོར་ལ་གླེང་སློང་བྱེད་རྒྱུ་ཡིན་ཞེས་འགྲེལ་བརྗོད་གནང་བྱུང། ཡང་དེ་དང་ཕྱོགས་མཚུངས་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་འབུམ་རམས་པ་སྐུ་ཞབས Hans-Gert Pöttering ལགས་ནི། ཡུན་རིང་བོད་དོན་རྒྱབ་སྐྱོར་གནང་མཁན་ཞིག་ཡིན་པ་མ་ཟད་དེ་སྔོན་ཉིས་སྟོང་བརྒྱད་ལོར་བོད་ནང་རྒྱ་ནག་གཞུང་གིས་དྲག་གནོན་ཤུགས་ཆེར་བྱས་པའི་སྐབས་ཁོང་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཡུ་རོབ་གྲོས་ཚོགས་སུ་གདན་ཞུ་གནང་ཡོད་པ་རེད། ཐེངས་འདིར་ཁོང་གིས་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པའི་ཐོག་བོད་དང་འབྲེལ་བའི་གཏམ་བཤད་གནང་བའི་ནང།
ངས་མུ་མཐུད་བོད་དོན་ཐོག་རྒྱབ་སྐྱོར་བྱ་རྒྱུ་ཡིན་པའི་ཆོད་སེམས་བརྟན་པོ་ཡོད་ལ། ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་གཅིག་ནང། ང་རྡ་རམ་ས་ལར་ཡོང་སྟེ ྋགོང་ས་ཏཱ་ལའི་བླ་མ་མཆོག་དང་མཇལ་མོལ་བྱུང་ནས་འཛམ་གླིང་ནང་བྱམས་བརྩེ་སྤེལ་ཐབས་སོགས་ཀྱི་ཐོག་ལ་བཀའ་མོལ་བྱུང་བ་དེ་དག་ནི་ངས་ནམ་ཡང་བརྗེད་མི་སྲིད། ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ལོ་མཇུག་ཏུ་ཡུ་རོབ་གྲོས་ཚོགས་ངོས་ནས་རྒྱ་ནག་གཞུང་གིས་བོད་ཐོག་འཛིན་པའི་སྲིད་བྱུས་ལ་སྐྱོན་བརྗོད་ཀྱི་གྲོས་ཆོད་ཞིག་བཞག་ཡོད་པར་དེའི་ཐོག་ངེད་ཀྱིས་མཐའ་གཅིག་ཏུ་རྒྱབ་སྐྱོར་བྱེད་ཀྱི་ཡིན། ལྷག་དོན་དུ་རྒྱ་ནག་གཞུང་གིས་བོད་ཀྱི་སྐད་ཡིག་ནུས་མེད་བཟོ་ཐབས་དང་རིག་གཞུང་རྩ་གཏོར་གཏོང་ཐབས་དང་འབྲེལ་བའི་སྲིད་ཇུས་དེ་དག་རྒྱ་ནག་གཞུང་གིས་འཕྲལ་དུ་མཚམས་འཇོག་དགོས་པར་ཚང་མས་གནོན་ཤུགས་སྤྲད་དགོས་ཅེས་གསུངས་སོང། དེ་ཡང་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་གཉིས་ཀྱི་ལོ་མཇུག་ཏུ་ཡུ་རོབ་གྲོས་ཚོགས་ཀྱིས་བཞག་པའི་གྲོས་ཆོད་དོན་ཚན་བདུན་ཅན་དེའི་ནང། རྒྱ་ནག་གཞུང་གིས་བོད་ནང་བཅའ་སྡོད་སློབ་གྲྭ་བཙུགས་པ་འདི་ནི་བོད་མི་རིགས་ཀྱི་ཐུན་མོང་མ་ཡིན་པའི་སྐད་ཡིག་དང་རིག་གཞུང་ཆོས་ཕྱོགས་ཀྱི་བྱེད་སྒོ་ཁག་རྩ་མེད་བཟོ་ཐབས་ཤིག་ཡིན་པའི་སྐོར་འཁོད་འདུག་པ་མ་ཟད། བོད་ཀྱི་བྱིས་པ་རྣམས་བོད་ཀྱི་རིག་གཞུང་གི་དྲི་མ་ཙམ་མེད་པ་བཟོས་ཏེ།

ཉེ་ཆར་ནས་བོད་ཤར་ཕྱོགས་ཁམས་སྡེ་དགེ་རྫོང་གི་དབོན་པོ་སྟོད་ཁུལ་དུ་རྒྱ་ནག་གཞུང་གིས་ཆུ་ཤུགས་གློག་ཁང་གསར་རྒྱག་གི་ལས་གཞི་ཆེད་གནས་སྤོ་བཙན་བཀའ་བཏང་ནས་བོད་མི་མང་ཚོགས་འཛིན་བཟུང་གི་དཀའ་ངལ་འཕྲད་པ་དེ་གི་ཁུལ་ནི་དབོན་པོ་སྟོད་དགོན་ནི་ཆེས་ལོ་རྒྱུས་རིང་པོ་དང་དགོན་པ་དེ་གི་འདུ་ཁང་དང་ལྷ་ཁང་སྲུང་མ་ཁང་སོགས་ལྷ་ཁང་རྙིང་པ་ཡོད་པ་དེ་ཚོ་ནི་དུས་རབས་བཅུ་བཞི་ནས་བཅོ་ལྔ་བར་ལ་བཞེངས་པ་ཡིན་པ་བོད་ནང་གི་ཐང་ཀ་སྒྱུ་རྩལ་བ་དང་རི་མོ་མཁས་པ་སོགས་ནས་གདེང་འཇོག་ཚད་མཐོན་པོ་གནང་སྐོར་གི་གནས་ཚུལ་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོའི་ཟླ་བདུན་པ་ནང་བོད་ནང་གི་རྒྱ་ནག་གཞུང་འབྲེལ་གངས་ལྗོངས་ཉིན་བཞིན་གསར་ཁང་གི་གནས་ཚུལ་བཀོད་པ་ནང་གསལ་ཡོད་པ་རེད། ད་དུང་སྐབས་དེར་བོད་རིགས་མཁས་པ་དེ་ཚོ་གི་དབོན་སྟོད་དགོན་པ་གི་ལྡེབས་རིས་དེ་ནི་ད་ལྟ་བར་ས་གནས་དེ་ག་ནས་རྙེད་པའི་ཆེས་རིན་ཐང་ཆེ་བའི་བོད་བརྒྱུད་ནང་བསྟན་གྱི་ལྡེབས་རིས་ཤིག་ཡིན་པ་དང། རིག་དངོས་དང་ཆོས་ལུགས་ཀྱི་འབྲེལ་ཡོད་སྡེ་ཁག་ལ་སྲུང་སྐྱོབ་བྱེད་ཐབས་དང་མུ་མཐུད་ནས་ལྡེབས་རིས་ཀྱི་ལོ་རྒྱུས་དང་སྒྱུ་རྩལ་རིན་ཐང་ལ་ཞིབ་འཇུག་བྱེད་དགོས་པའི་འབོད་སྐུལ་གནང་པ་ཡང་བྱས་ཡོད་པ་གསལ་ཡོད་པ་རེད། སྡེ་དགེ་དབོན་སྟོད་དགོན་གྱི་ལོ་རྒྱུས་གྲགས་ཆེ་བའི་གནས་ཚུལ་འདི་འདྲ་ཐོན་ནས་ལོ་ངོ་གྲངས་ལས་མ་འགོར་བར་གོང་ཞུས་སྡེ་དགེ་དབོན་པོ་སྟོད་ཁུལ་དུ་གནས་ཚུལ་ཐོན་པ་གི་ནང་ས་གནས་སུ་རྒྱ་ནག་གཞུང་གིས་ཆུ་ཤུགས་གློག་ཁང་གསར་རྒྱག་གི་ལས་གཞི་ཆེད་བཙན་ཤེད་ངང་ས་གནས་མང་ཚོགས་གནས་སྤོ་དགོས་པ་བཙན་བཀའ་གཏོང་བ་བཞིན་ཁ་སྔོན་མ་ནས་ས་གནས་མང་ཚོགས་ཀྱིས་པུས་མོ་ས་ལ་བཙུགས་ཏེ་ངུ་འབོད་དང་ཞུ་བ་མུ་མཐུད་རྒྱག་བཞིན་པ་སྟེ་སྤྱི་ཟླ་གཉིས་པ་གི་ཚེས་ཉི་ཤུ་རྩ་གཉིས་ཉིན་བར་དབོན་སྟོད་དགོན་དང་ཡེ་ན་དགོན་གྱི་དགེ་འདུན་པ་དང་མང་ཚོགས་བརྒྱ་ཕྲག་འཛིན་བཟུང་བྱས་ཟིན་པ་རེད།

རྒྱ་ནག་བྱང་གི་ཆེ་ཆུང་ལུའུ་ཁུང་ས་རྒྱ་ཡིན་པ་རྒྱུ་མཚན་ཁུངས་ནི་མུ་མུ་བཙན་ཤེད་ཀྱིས་གནས་སྤུ་ཚེ་བཞེངས་པའི་ག་ཚ་ཁ་དེའི་ནང་གྲོང་པ་བཅུ་གཉིས་གཙང་དང། ཝན་ཏན་རྒན་དང་ཡན་ན་རྒན་བཙུགས་པ་རྒན་གདན་བརྒྱད་གཙང་ཡས་པས་བེམ་སྟོང་ཕྲག་མང་པོ་ལ་གནས་ཆེན་ཚ་ཆེ་ཐེག་ཅིང་པ་རེད་ཅེས་འདི་ལྟར་གསུངས་ཡོད་པ་རེད།
ཨ་ནེ་རྒན་དྲུང་བྱམས་པའི་ཁའི་དམིགས་བསལ་གྱི་བོད་ཀྱི་གདན་ཁྲི་རྩ་ཆེན་དེ་འདྲ་ཡོད་བསྡད་ཚིག་གི་བརྡ་དགོན་པ་དཔེར་ན་དབོན་སྟོད་དགོན་པ་ཟེར་དེ་འདྲས་ཡོད་ཀྱི་རེད། ཨ་ནི་ལྷ་གྲོང་དགོན་པ་ཟེར་ཡོད་ཀྱི་རེད་ཡེ་ན་དགོན་པ་ཡོད་ཀྱི་རེད། ཨ་ནི་དགོན་གསར་དགོན་པ་ཡོད་ཀྱི་རེད་རབ་བརྟན་དགོན་པ་ཡོད་ཀྱི་རེད་དེའི་གི་ཕྱོགས་ན་ཡང་ད་འདོན་ཡ་ད་བཀྲ་ཤིས་དགོན་པ་ཡོད་ཀྱི་རེད་ཕ་རོག་དགོན་པ་ཡོད་ཀྱི་རེད་དེ་འདྲས་ཡ་བསྐུལ་བ་ཡིན་ན་ཨ་ནི་མཁར་མདོ་དགོན་པ་ཡོད་ཀྱི་རེད་དེ་འདྲས་ཀྱི་དགོན་སྡེ་མང་པོ་ཅིག་ཡུལ་དེ་ལ་གནས་བསྡད་ཀྱི་རེད་དགོན་སྡེ་དེ་ཚོ་ལོ་ངོ།
བརྒྱད་བརྒྱ་དགུ་བརྒྱ་གི་ལོ་རྒྱུས་ཡོད་པ་དེ་འདྲས་ཀྱི་དགོན་པ་མང་པོ་ཅིག་ཆགས་བསྡད་ཡོད་རེད། ཡང་ཁོང་གིས་མུ་མཐུད་དུ་སྡེ་དགེ་དབོན་པོ་སྟོད་ཁུལ་དུ་ཡང་ལོ་མང་རིང་ནས་གནས་རི་རྩ་ཆེན་པོ་ཞིག་ཡོད་པ་དེའི་ནང་གཏེར་ཁ་སྔོག་འདོན་བྱས་ཡོད་པ་གནས་སྟངས་ཡིན་ཞིང་ད་ལྟ་ཆར་ཆུ་ཤུགས་གློག་ཁང་རྒྱག་གི་ཡོད་པ་བཤད་ཀྱི་ཡོད་ནའང་མ་འོངས་ལས་འཆར་དངོས་གནས་གང་ཡིན་སུ་ཤེས་ཀྱི་རེད་ཅེས་སེམས་འཚབ་དང་སྦྲགས་གསུངས་བསྡད་འདུག། དེའི་གི་འབྲི་གཉན་ལྡོང་རྡོ་རྗེ་བློ་གྲོས་དེ་གནས་རྩ་ཆེན་པོ་བརྩིས་ཡོད་རེད་འབྲི་གཉན་ལྡོང་རྡོ་རྗེ་བློ་གྲོས་གི་ནང་ལོ་རི་གི་ནང་ལོ་ནས་ད་ས་རུ་རྡོ་རུ་དེ་ནས་མང་པོ་གི་སྔོག་བྱས་ལས་ད་ཉིན་དཀར་རྩ་ནས་མཐོང་ཡ་མེད་འགྱུར་གྱི་མཚན་མོ་དེ་ནས་ས་རུ་རྡོ་རུ་དེ་ནས་མང་པོ་འོར་བསྡད་གི་ཡོད་པ་དེ་མང་སོང་ཡ་མང་པོ་གྱི་མི་མང་གི་ད་ཉིན་སྔས་ནས་མཐོང་གི་ཡོད་རེད་དེ་ཚོའི་གི་ནང་ལོ་གཏེར་ཁ་ག་རེ་ཡོད་དགོས་ག་རེ་འདྲ་གྱི་རྐུ་མ་རྒྱག་འགྲོ་དགོས་དེ་ཚོ་ཡིན་ན་དོགས་པ་སྣ་ཚོགས་མང་པོ་རེད།

ས་བྱི་མདོ་ཚུལ་ཁྲིམས་ཀྱི་སྙིང་འགྲེལ་ཞུ་མི་ང་ཆུ་ཅན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་བོད་མིའི་སྒྲིག་འཛུགས་ཀྱིས་རྒྱ་གར་ནང་གི་ཁྱིམ་ཐོ་ཞིབ་བཤེར་གྱི་ལས་གཞི་དངོས་སུ་འགོ་འཛུགས་གནང་ཡོད་པ་རེད། དེ་ཡང་བོད་མིའི་སྒྲིག་འཛུགས་ཀྱིས་ད་ཐེངས་ཀྱི་ཁྱིམ་ཐོ་ཞིབ་བཤེར་གྱི་དམིགས་ཡུལ་ནི

སེམས་འཚབ་བྱེད་དགོས་པ་ཞིག་ཡིན་པ་དང་བོད་མཐོ་སྒང་གི་ཐོག་ལ་ལོ་ངོ་སྟོང་ཕྲག་མང་པོ་ནས་ས་གནས་སུ་གནས་བཞིན་པའི་བོད་མི་རྣམས་ནི་གནའ་བོའི་སྐབས་ནས་གནམ་གཤིས་འགྱུར་ལྡོག་དང་ཡུལ་དུས་དང་བསྟུན་ནས་འཚོ་གནས་བྱེད་པའི་ཤེས་བྱ་དང། རྒྱུས་མངའ་ཡོད་པའི་ཆེད་ལས་པ་ལྟ་བུ་ཞིག་ཡིན་པས་རྒྱ་ནག་གཞུང་གིས་གནམ་གཤིས་འགྱུར་ལྡོག་གི་ཉེན་ཚབས་ལ་གདོང་ལེན་བྱེད་པའི་ཆེད་དུ་བོད་མི་ཁོང་རྣམས་ལ་སྐད་ཆ་དྲིས་ཏེ་བོད་མཐོ་སྒང་གི་ཁོར་ཡུག་སྲུང་སྐྱོབ་ཀྱི་ཆེད་དུ་རྒྱ་ནག་གཞུང་གིས་སྲིད་བྱུས་ལག་ལེན་བསྟར་ནས་འགན་ཁུར་ལེན་དགོས་པའི་སྐོར་འགྲེལ་བརྗོད་གནང་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེའང་ཉེ་སྔོན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞིའི་ཕྱི་ཟླ་གཉིས་པའི་ཚེས་དགུ་ཉིན་དབྱིན་སྐད་དུ Asia Freedom Institute ཟེར་བའམ་ཨེ་ཤ་ཡ་རང་དབང་བསྟི་གནས་ཁང་ཟེར་བའི་བོད་དང་རྒྱ་ནག་ནང་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་དབང་སོགས་ཀྱི་ཐོབ་ཐང་གི་གནས་སྟངས་སྐོར་གོ་རྟོགས་སྤེལ་བའི་ཆེད་དུ་ཆེད་འཛུགས་གནང་བའི་བསྟི་གནས་ཁང་དེ། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་དང་ཁོར་ཡུག་དང་འབྲེལ་བའི་ཆེད་ལས་སྐུ་ཚབ David Boyd ལགས་དང་ཨ་རིའི་ཀོ་ལོ་ར་ཌོ་གཙུག་ལག་སློབ་གྲྭ་ཆེན་མོའི་ས་རྒྱུས་ཚན་རིག་པ Emily Yeh ལགས་དང་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གི་ཁོར་ཡུག་ཉམས་ཞིབ་པ་བློ་བཟང་དབྱངས་མཚོ་ལགས་བཅས་གསུམ་ནས་དབྱིན་སྐད་དུ་བོད་ཀྱི་ཁོར་ཡུག་དང་འབྲེལ་བའི་སྐོར་ལ་བགྲོ་གླེང། གཏམ་བཤད་གནང་གདའ། དེ་ནས་བགྲོ་གླེང་གཏམ་བཤད་དེའི་སྐབས་སུ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་དང་ཁོར་ཡུག་དང་འབྲེལ་བའི་ཆེད་ལས་སྐུ་ཚབ David Boyd ལགས་ཀྱིས་གསུངས་དོན་ལ། ཁོང་གིས་གནམ་གཤིས་འགྱུར་ལྡོག་གིས་རྐྱེན་པས་བོད་མཐོ་སྒང་གི་ཐོག་ལ་ཤུགས་རྐྱེན་ག་རེ་ཐེབས་ཡོད་པའི་ཐད་ལ་བལྟ་ཞིབ་བྱེད་པའི་སྐབས་སུ་གོ་ལའི་དྲོད་ཚད་ཆེ་རུ་འགྲོ་བཞིན་པ་དང་ཆར་པའི་འབབ་རྒྱུག་གི་ཚད་དང་འགྲོ་སྟངས་ལ་འགྱུར་ལྡོག་འགྲོ་བཞིན་པ་དེ་དག་གི་ཐོག་ནས་གནམ་གཤིས་འགྱུར་ལྡོག་ལ་ཡང་ཚད་ལས་བརྒལ་བའི་ཤུགས་རྐྱེན་ཐེབས་བཞིན་ཡོད་པར་བརྟེན་ནས་འཛམ་གླིང་ཕྱོགས་ཡོངས་སུ་འགྲོ་བཞིན་པ་དེ་གཅིག་མཚུངས་ཡིན་ནའང། དེའི་ཐོག་ནས་བོད་ཀྱི་ས་ཁུལ་དུ་དམིགས་བསལ་གྱི་ཤུགས་རྐྱེན་ཆེ་བ་ཡོད་པ་དང། དེ་ནས་བོད་དེ་བཞིན་ད་ཆ་ས་གཞི་ཚན་རིག་པ་ཚོས་དབྱིན་སྐད་དུ The Third Pole ལམ། འཛམ་གླིང་གི་ས་ཡི་གོ་ལའི་སྣེ་གསུམ་པ་ཟེར་ནས་འབོད་བཞིན་ཡོད་པ་དང་དེའི་རྒྱུ་མཚན་ནི་བོད་མཐོ་སྒང་གི་ཐོག་ལ་འཛམ་གླིང་གི་ས་གཞི་དུ་གོ་ལའི་ལྷོ་སྣེ་དང་བྱང་སྣེ་གཉིས་མིན་པའི་ས་ཁུལ་གཞན་གང་ལ་ཡང་མེད་པའི་འཁྱགས་རོམ་དེ་བོད་མཐོ་སྒང་གི་ཐོག་ལ་ཡོད་པ་ཞིག་ཡིན་པ་དང། དེ་བཞིན་བོད་མཐོ་སྒང་དེ་ནས་འཛམ་གླིང་གི་ཨེ་ཤ་ཡ་ས་ཁུལ་གྱི་མི་འབོར་ཐེར་འབུམ་གཉིས་ལྷག་ལ་འཐུང་ཆུ་དང་ཞིང་ལས་ཀྱི་ཆེད་དུ་ཆུའི་དགོས་མཁོ་དེ་མཁོ་སྤྲོད་བྱེད་བཞིན་ཡོད་པའི་སྐོར་འགྲེལ་བརྗོད་གནང་གདའ། དེ་ནས་ཡང་ཁོང་གིས་མུ་མཐུད་ནས་གསུངས་དོན་ལ།

ཕུགས་རྒྱང་རིང་པོ་ལ་དངོས་སུ་ཉེན་ཚབས་ཡོང་ཉེན་ཡོད་པ་ཞིག་ཡིན་པ་དང་དེའང་འཁྱགས་རོམ་མྱུར་ཚད་ཆེ་བའི་ཐོག་ནས་བཞུར་བཞིན་པ་དེས་རྐྱེན་པས་ད་ཆ་ས་ཁུལ་ཁག་ཞིག་ཏུ་ཆུ་ལོག་རྒྱག་བཞིན་པ་དེ་ཡང་ང་ཚོས་མིག་གིས་མཐོང་བཞིན་པ་ཡིན་པ་དང་ཡང་འཁྱགས་རོམ་དེ་དག་མྱུར་པོ་བཞུར་བཞིན་ཡོད་པ་དེས་རྐྱེན་པས་རིམ་པས་གཙང་ཆུ་ཁག་གི་ཆུ་དེ་ཇེ་ཉུང་འགྲོ་རྒྱུ་ཡིན་པའི་ཤུགས་རྐྱེན་འོག་ཕུགས་རྒྱང་རིང་པོ་ལ་བོད་ནས་རྒྱ་ནག་ཏུ་འབབ་པའི་འབྲི་ཆུ་དང། དེ་བཞིན་བོད་ནས་རྒྱ་གར་དུ་འབབ་པའི་ཆུ་བོ་གང་གཱ་ལ་སོགས་པ་ལ་དོ་ཕོག་ཐེབས་ཉེན་ཡོད་པ་དང། ཡང་དཀའ་ཉེན་དེ་ད་ལོ་དང་ལོ་རྗེས་མའི་ནང་ལམ་སེང་ཡོང་རྒྱུ་མིན་ནའང་གལ་སྲིད་ང་ཚོས་གནམ་གཤིས་འགྱུར་ལྡོག་གི་དཀའ་ཉེན་དེ་ལ་སྔོན་ཚུད་ནས་གདོང་ལེན་མ་བྱས་པ་ཡིན་ན། མཐོ་སྒང་གི་གཙང་ཆུ་ཁག་གི་གཤམ་འོག་ཏུ་གནས་བཞིན་པའི་མི་མང་ཚོའི་འཚོ་གནས་དང

རྡོ་སོལ་སོགས་གོ་ལའི་གནམ་གཤིས་ལ་གནོད་སྐྱོན་གཏོང་བའི་དུག་རླུང་བེད་སྤྱོད་གཏོང་མི་ཤུགས་ཆེ་ཤོས་དེ་ཡིན་པ་དང་རྒྱ་ནག་གིས་འཛམ་གླིང་གི་རྒྱལ་ཁབ་གཞན་ཚང་མ་ལས་མང་བ་རྡོ་སོལ་ལ་སོགས་པ་ཁོར་ཡུག་ལ་གནོད་པའི་དུག་རླུང་འབྱིན་མི་གཙོ་བོ་དེ་ཡིན་པའི་ཆ་ནས་འཛམ་གླིང་གི་རྒྱལ་ཁབ་གཞན་དང་འདྲ་བར་རྒྱ་ནག་ལ་གནམ་གཤིས་འགྱུར་ལྡོག་གི་དཀའ་ངལ་ལ་གདོང་ལེན་བྱེད་པ་དང་ཁོར་ཡུག་ལ་གནོད་པའི་དུག་རླུང་ཉུང་དུ་གཏོང་བ་དང

བོད་ཀྱི་ཁོར་ཡུག་ལ་ཡང་ཤུགས་རྐྱེན་དང་དོ་ཕོག་ཤུགས་ཆེ་འགྲོ་བཞིན་པའི་སྐབས་འདི་ལ། རྒྱ་ནག་གིས་བོད་ནང་གི་བོད་མི་རྣམས་ལ་ས་ཁུལ་དེའི་གནམ་གཤིས་འགྱུར་ལྡོག་ལ་གདོང་ལེན་བྱེད་པའི་ཆེད་དུ་གྲ་སྒྲིག་བྱེད་པ་དང་དེ་ལ་གཞིགས་པའི་སྲིད་ཇུས་སོགས་དངོས་སུ་ལག་ལེན་བསྟར་དགོས་པའི་དགོས་འདུན་བཏོན་གདའ།

རྒྱ་ནག་གཞུང་གིས་ཁོང་རྣམས་ཀྱི་ཤེས་བྱ་དང་ཉམས་མྱོང་དེ་དག་ལ་ཉན་པའི་ཐོག་ནས་རྒྱ་ནག་གཞུང་གིས་གོ་ལའི་གནམ་གཤིས་འགྱུར་ལྡོག་འགྲོ་བཞིན་པ་ལ་གདོང་ལེན་བྱེད་པའི་ཆེད་དུ་ཐབས་ཇུས་དང་སྲིད་ཇུས་ལག་བསྟར་དགོས་པ་གལ་ཆེན་པོ་ཡིན་པ་འགྲེལ་བརྗོད་གནང་གདའ། དེ་ནས་བགྲོ་གླེང་གཙོ་སྐྱོང་བ་སཱ་ཁི་ནཱ་བཱད་ལགས་ཀྱིས་བོད་ཀྱི་གནམ་གཤིས་འགྱུར་ལྡོག་དང་འབྲེལ་བའི་སྲིད་ཇུས་དང་བོད་མིའི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དེ་གཉིས་པོ་གཅིག་ཏུ་སྦྲེལ་བའི་ཐོག་ནས་བལྟ་དགོས་པ་དེ

རྒྱ་ནག་གཞུང་གིས་བོད་མི་འབྲོག་པ་རྣམས་རང་གི་འབྲོག་ས་ནས་བཙན་དབང་གིས་གནས་སྤོ་བྱེད་དུ་བཅུག་པ་དེ་དག་ནི་འབྲོག་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་གཏོང་བ་ཞིག་ཡིན་པ་དང། མི་མང་རྣམས་བཙན་དབང་གིས་གནས་སྤོ་བྱེད་དུ་བཅུག་སྟེ་མི་མང་ཁོང་རྣམས་ལ་འདོད་པ་མེད་བཞིན་དུ་བཙན་དབང་གིས་གནས་སྤོ་བྱེད་པ་དེ་དག་ནི་གནས་ལུགས་རྒྱུ་མཚན་དང་དྲང་བདེན་གྱི་ཐོག་ནས་ཁུངས་ལུང་འགྲེལ་བརྗོད་བྱེད་རྒྱུ་མེད་པ་ཞིག་ཡིན་པའི་འགྲེལ་བརྗོད་གནང་གདའ། རྒྱ་ནག་ནི་འགྲོ་བ་མིའི་ཐོབ་ཐང་ལ་འགོག་རྐྱེན་བཟོ་མི་ཞིག་ཡིན་ནའང་རྒྱལ་སྤྱིའི་ཐོག་ནས་རྒྱ་ནག་ལ་གནོན་ཤུགས་སྤྲད་དེ་རྒྱ་ནག་གཞུང་གིས་བོད་མིའི་འགྲོ་བ་མིའི་ཐོབ་ཐང་ལ་གུས་བརྩི་མ་བྱས་པ་དང་སྲུང་སྐྱོབ་མ་བྱས་པ་བཅས་ཀྱི་གནད་དོན་དེ་གསལ་སྟོན་བྱས་ཏེ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་གྲུབ་ཆ་དང་བརྒྱུད་རིམ་གྱི་བེད་སྤྱོད་བཏང་ནས་རྒྱ་ནག་གཞུང་ལ་གནོན་ཤུགས་སྤྲད་དེ་རྒྱ་ནག་ལ་འགན་ཁུར་ལེན་དུ་བཅུག་དགོས་པའི་སྐོར་འགྲེལ་བརྗོད་གནང་གདའ། ཅེས་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལེ་ཡིན་དེ་རིང་གི་རྩོམ་སྒྲིག་འགན་འཛིན་དོན་གྲུབ་རྣམ་རྒྱལ་ལགས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།